འདས་པའི་ལོ་ངོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་རྒྱ་ནག་གཞུང་གིས་བོད་ཀྱི་ཞིང་འབྲོག་ས་ཁུལ་ནས་བོད་མི་འབུམ་ཕྲག་མང་པོ་ས་གནས་གཞན་པ་ལ་གནས་སྤོས་བྱས་ཡོད་པ་དང་ད་རྒྱ་ནག་གཞུང་གིས་འགྲེལ་བརྗོད་བྱས་ཏེ། བོད་ཀྱི་ཞིང་འབྲོག་མི་མང་དེ་ཚོ་དབུལ་ཐར་མཁྲེགས་གཏོར་དང་ཨ་ནི་སྐྱེ་ཁམས་སྲུང་སྐྱོབ་ཟེར་བའི་ལས་གཞིའི་འོག་ནས་ས་གནས་གཞན་པ་ལ་གནས་སྤོས་བྱས་ཡོད་ལུགས་འགྲེལ་བརྗོད་བྱེད་ཀྱི་ཡོད་རེད། བོད་གནས་དཔྱད་ཞིབ་པ་དང་བོད་དོན་དོན་གཉེར་བ་ཚོའི་གསུང་དོན་ལ་ལས་གཞི་འདི་གིས་ད་བོད་མི་ཚོའི་སྲོལ་རྒྱུན་འཚོ་བ་སྐྱེལ་སྟངས་དང་བོད་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་ལ་དོ་ཕོག་ཡོང་གི་ཡོད་པ་མ་ཟད་བོད་ཀྱི་ཞིང་འབྲོག་མི་མང་གི་ས་གནས་ལ་ད་གཏེར་ཁ་སྔོག་འདོན་བྱ་རྒྱུ་དང་ནི་བོད་མི་ཚོ་ལ་སྟངས་འཛིན་བདེ་བ་ཡོང་ཐབས་སོགས་ལ་དམིགས་ཏེ་ལས་གཞི་དེ་སྤེལ་གྱི་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་རེད་ད་གཟའ་འཁོར་འདིའི་ལས་རིམ་ལ་དོན་དངོས་ཐོག་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་ས་ཁུལ་ལ་ལས་གཞི་དེ་ག་རེ་བྱས་ནས་ལག་བསྟར་བྱེད་ཀྱི་ཡོད་པ་དང་ལས་གཞི་དེས་བོད་ཀྱི་ཞིང་འབྲོག་མི་དམངས་ལ་ཤུགས་རྐྱེན་ག་འདྲ་ཞིག་ཡོང་གི་ཡོད་པ་སོགས་ཀྱི་ཐད་ལ་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་མཉམ་དུ་གླེང་མོལ་ཞུ་གི་ཡིན་སངས་རྒྱས་སྐྱབས་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་འགན་འཛིན། ཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས། ཚོད་དཔག་གནང་ཡ་བྱས་པ་ཡིན་ན་ད་ད་ལྟ་ཕན། རྒྱ་ནག་གཞུང་གིས་བོད་ཀྱི་ཞིང་འབྲོག་མི་དམངས་ས་ཡ་གཉིས་ཙམ་ཞིག་གནས་སྤོས་བྱས་ཡོད་པ་བཅས་ཚོད་དཔག་གནང་ཤག་དེ་ག་ནང་བཞིན་ཁེ་ན་ཌའི་ནང་ལོགས་གནས་སྡོད་གནང་མཁན Michael Buckley ད Michael Buckley ཡིན་པ་ཆ་མཚོན་པ་ཡིན་ན་བོད་ཀྱི་ཁོར་ཡུག་ཐད་ལ་དཔེ་དེབ Meltdown in Tibet ཞེས་པ་བཅས་དེ་ག་ནང་བཞིན་ཁོ་རང་གིས་ད་གང་ད་བོད་ཀྱི་ས་ཁུལ་ཁག་ལ་ཞིང་འབྲོག་མི་མང་གི་ས་ཁུལ་ཁག་ལ་ཐེངས་མ་མང་པོ་བསྐྱོད་ཡོད་པའི་གནས་ཚུལ་ཞིག་ཐོན་གྱི་འདུག་ཁོ་རང་གིས་ཚོད་དཔག་གནང་ཡས་བྱས་པ་ཡིན་ན་ད་ལྟ་བར་དུ་ཉུང་མཐའ་ལ་ད་བོད་མི་ས་ཡ་གཅིག་ཙམ་ཞིག་ཞིང་འབྲོག་མི་མང་ས་ཡ་གཅིག་ཙམ་ཞིག་གནས་སྤོས་བྱས་པའི་སྐོར་ལ་འགྲེལ་བཤད་རྒྱག་གི་འདུག་ད། ལས་གཞི་དེ་སྤེལ་ནས་ད་ལོ་གང་འཚམ་མང་པོ་འགྲོ་གི་ཡོད་ས་རེད། གསར་འགྱུར་བརྒྱུད་ལམ་ཁག་ནང་ལ་ད་དུས་ནས་དུས་སུ། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཅིག་ནས། ཞིང་འབྲོག་མི་མང་ས་གནས་གཞན་པ་ལ་གནས་སྤོས་བྱས་ཡོད་པའི་གནས་ཚུལ་དེ་འདྲ། མང་པོ་ཅིག་ཐོན་ཡོང་གི་ཡོད་རེད་ཉེ་དུས་རང། མཚོ་སྔོན་ཞིང་ཆེན་ནས་བོད་མི་འབུམ་གཉིས་ཙམ་ཞིག་ལོ་བཞི་གི་ནང་ཚུད་ལ་གནས་སྤོས་བྱས་པའི་གནས་ཚུལ་ཅིག་ཐོན་སོང།
སངས་རྒྱས་སྐྱབས་ལགས་ཀྱིས་ཚོད་དཔག་གནང་བ་ཡིན་ན་རྒྱ་ནག་གཞུང་གིས

བོད་མི་གནས་སྤོས་བྱས་ད་ཞིང་འབྲོག་མི་དམངས་གནས་སྤོས་བྱེད་དགོས་དོན་གཙོ་བོ་དེ་བྱེད་དགོས་ཡས་ཀྱི་རྒྱུ་མཚན་དེ། བོད་མི་ཚོ་དབུལ་ཕོངས་ཀྱི་གནས་ནས་ཐར་ཐབས་བྱེད་ཡས་གང་ད་དབུལ་ཕོངས་ནས་གྲོལ་ཐབས་བྱེད་ཡས་གཅིག་འགྲེལ་བཤད་རྒྱབ་གི་འདུག་དེ་ག་ནང་བཞིན་སྐྱེ་ཁམས་ཁོར་ཡུག་བོད་ཀྱི་ད་གང་ད་ཁོར་ཡུག་སྲུང་སྐྱོབ་བྱེད་ཡས་ལ་དམིགས་ནས་ཞིང་འབྲོག་མི་དམངས་ཚོ་འགྲེལ་བཤད་ས་གནས་གཞན་ལ་གནས་སྤོས་བྱེད་ཀྱི་ཡོད་པ་འགྲེལ་བཤད་རྒྱབ་གི་འདུག་སངས་རྒྱས་སྐྱབས་ལགས་ཀྱིས་ད་རྒྱ་ནག་གཞུང་གིས་དོན་དངོས་ཐོག་ལ་བོད་མི་ཚོ་ས་གནས་གཅིག་ནས་ས་གནས་གཞན་ལ་གནས་སྤོས་ག་རེ་བྱས་ནས་བྱེད་དུ་བཅུག་གི་རེད་དགོངས་ཀྱི་འདུག་གས། རེད་ལ་ད་དེ་ལ་རྒྱ་ནག་གཞུང་གི་ཁ་གཡར་ས་དེ་ད་ཅི་གོ་ནས་ཤེས་ཡ་དེ་ན་མང་པོ་ཅིག་ཆགས་ཡོད་དེ་ལ་ད་གཅིག་གི་ཅིག་རིགས་འདྲ་པོ་ཁ་ཤས་ཅིག་འདུག་ད་དང་པོ་དེ་ཅི་གོ་ནས་ཤེས་ཡ་ན་ད་རྒྱ་ནག་གཞུང་གི་དང་པོ་དེ་ད་དཔེ་དེ་ཡོངས་ཁྱབ་སེ་ཁྱབ་བསྒྲགས་ཤུགས་ཆེན་པོ་བྱེད་ཀྱི་ཡོད་ཡ་དེ་ད་དབུལ་ཕོངས་གི་མི་ཕར་ཡ་དེ་རེད་ད་ཅིག་ག་རེ་ན་ག་རེ་ཟེར་དགོས་རེད་ན་ས་གནས་དེ་ཚོ་ན་བསྡད་མཁན་གྱི་མི་མང་དེ་ཚོ་གི་ད་འཚོ་བ་གི་ཆ་རྐྱེན་དཔེ་སྐྱོ་བོ་རེད་ད་ཁོ་རང་ཚོ་ས་ཆ་དེ་ནས་བསྡད་ན་བསྡད་ཡ་ན

ད་རྒྱ་ནག་གཞུང་གི་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་དེ་དེ། ཁོར་ཡུག་སྲུང་སྐྱོབ་བྱེད་ཡག་ཁ་གཡར་ནས། ཨ་ནི། རྒྱལ་ཁབ་རིམ་པ་གི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཟེར་ཡ་དང། ཨ་ནི་ཞིང་ཆེན་རིམ་པའི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཟེར་ཡ་དང། དེ་ནས་ཁུལ་རིམ་པའི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཟེར་ཡ་དང། དེ་ནས་རྫོང་རིམ་པའི་དེ་འདྲ་བྱས་ནས་ས་ཆ་མང་པོ་ཅིག་ལ། ཨ་ནི་བོད་པ་གཙོ་བོ་དེ་འབྲོག་པ་ནི་འདུག་ཞིང་པ་ཞིང་པ་ནི་འདུག་ར་ཡོད་ར་རེད། ད་གཙོ་བོ་དེ་འབྲོག་པ་ནི་འདུག་ས་ཆ་མང་པོ་ཞིག་ལ། ཁོར་ཡུག་སྲུང་སྐྱོབ་ཀྱི་ཁ་གཡར་ནས་ད་དཔེ་དཔེར་བཞག་ན་ང་ཚོ་རྨ་ཆུ་འབྲི་ཆུ་གི་མགོ་ཁུངས་ད་རྨ་ཆུ་རྨ་རྨ་འབྲི་རྫ་གསུམ་ཟེར་གོ་རྨ་ཆུ་འབྲི་ཆུ་རྫ་ཆུ་དེ་ཚོ་ཐོན་ས་གི་མགོ་ཁུངས་དེ་ལ་ད་དཔེ་དཔེར་བཞག་ན་ཟུག་ཞུགས་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་ཡིན་ཟེར་ནི་ས་ཆ་རྒྱ་ཆེན་པོ་ཅིག་ཨ་ནི་ད་དེའི་ནང་ལོགས་ལ་དེ་འདྲ་གི་མིང་བཏགས་དེ་མ་ཚད་རྒྱལ་སྤྱིའི་སྟེང་གི་དེ་འདྲ་གི་ད་ཁོར་ཡུག་སྲུང་སྐྱོབ་དེ་ནས་ད་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མིང་ཐོ་དེ་ཚོའི་ནང་ལ་གོ། ཨ་དེ་འདྲ་གི་ཐབས་ཤེས་ཐད་ནས་ཨ་ནི་དེ་འདྲ་གི་མིང་བཏགས་ནས་ལ། ཨ་ནི་ད་ཕ་གི་དེ་ན་ཡོད་ཡ་གི་མི་མང་པོ་ཅིག་འབྲོག་པ་མང་པོ་ཅིག་དཔེ་དེ་ད་དེ་ནི་བསྡད་གི་མ་བཅུག་ཡ་ཅིག་བཙན་དབང་གིས་སེམས་ཅན་ཚང་མ་བཙོང་གི་བཅུག་ཨ་ནི་དེ་ནི་མི་མང་ནི་པོ་ཅིག་ནི་ག་བ་ནི་པོ་ཅིག་གི་ས་ཆ་གཏན་འཁེལ་ཅིག་དེ་ལ

ད་དང་པོ་གཞུང་གིས་ཅིག་རོགས་སྐྱོར་བྱེད་ཡ་དང་ལོ་རེ་རེ་ལ་མི་རེ་རེ་ལ་ཅིག་འགྲོ་སོང་གཞུང་གིས་གཏོང་གི་ཡོད་ཡ་དེ་འདྲ་མང་པོ་ཅིག་དང་ཨ་ནི་མ་འོངས་པའི་ཚུལ་ལས་ཀ་འདྲ་བོ་ཞིག་གཞུང་གིས་གཏོང་གི་ཡིན་དུས་དེ་འདྲ་བྱ་ཆོག་གི་ཡིན་ན་ད་དོན་བསྟན་པའི་དགོངས་པ་དེ་ཚོ་ནན་པོ་བགྱིས་ནས་ཨ་ནི་གོར་མོ་གྲོང་ཁྱེར་གྱི་མཐའ་མཐའ་ནས་ཨ་ནི་གཞིས་བྱེས་དང་གཞིས་ཁང་པ་འདྲ་བོ་ཞིག་དེ

གྲོང་ཁྱེར་གྱི་མཐའ་ནས་བསྡད་ན་ནི། སོ་སོའི་སེམས་ཅན་ནི་ཡོད་མ་རེད། མི་ཚེ་གང་ལ་ད་མི་རབས་ནས་མི་རབས་སེམས་ཅན་ཚིག་མེད་པའི་རྒྱུ་མེད་རེད། དེ་དེ་སེམས་ཅན་ནི་ཡོད་མ་རེད། དེ་འདི་གི་བ་ད་གཞོན་གཞོན་མང་པོ་ཅིག་དཔེ་དེ་འཕྲོ་བརླག་འགྲོ་ནས་ཆང་འཐང། ཨ་ད་ཆང་འཐུང་ཡག་གི་པེ་ཤ་ནི་ཡོད་མ་རེད། ཨ་ནི་རྐུ་མ་བྱས་འཕྲོག་བཅོམ་ཁྲིམས་འགལ་བྱས། ད་དཔེ་དཀའ་ངལ་མང་པོ་འཕྲད། དཔེ་དེ་འདྲ་རེད་ད་གང་ལྟར་ཀྱང། ཁོར་ཡུག་སྲུང་སྐྱོབ་གི་མིང་ཐོག་ནས་དཔེ་དེ་ད་བོད་རང་སྐྱོང་ལྗོངས་ནང་ལོགས་ཡིན་ན་ཡང་དེ་ག་རང་རེད། གཅིག་གི་ཡར་འབྲོག་གཡུ་མཚོ་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཟེར་ཡ་ལ་སོགས་དེ་འདྲ་མང་པོ་ཅིག་ས་ཆ་མང་པོ་ཅིག་མིང་བཏགས་སྐོར། ཨ་ནི་དེའི་ནང་ལོགས་ན་བོད་རིགས་བསྡད་མཁན་དེ་ཚོ་དཔེ། ད་ཡང་དངོས་གནས་ཁོར་ཡུག་སྲུང་སྐྱོབ་གཅིག་ཡིན་དུ་བས་ཟིན་ན། ཁྲིམས་འགལ་གི

ཁོར་ཡུག་སྲུང་སྐྱོབ་སྐོར་ལ་ཅིག་གསུངས་རེད། གཞི་རྐང་གཅིག་གང་ལྟར་དབུལ་ཕོངས་མི་མང་ལ་རོགས་སྐྱོར་བྱེད་དེ་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཅིག་པོ་ཅིག་ཡིན་གྱི་མ་རེད། རྒྱ་ནག་རྒྱ་ཁྱབ་ཡོངས་ནང་ལ་དབུལ་ཕོངས་མི་མང་ལ་རོགས་སྐྱོར་བྱེད་ཀྱི་ལས་གཞི་དེ་འདྲ་མང་པོ་ཅིག་སྤེལ་གྱི་ཡོད་རེད་དེ་ག་ནང་བཞིན་གྲངས་ཉུང་མི་རིགས་གནས་སྡོད་བྱེད་སའི་གི་གང་ལྟར་ནང་སོག་དང་ད་ཤིན་ཅང་ཁུལ་ནང་ལ་ཡིན་ནའི་ལས་གཞི་དེ་འདྲའི་ཅིག་ཡོད་ཀྱི་རེད་ཡིན་པ་ཡིན་ནའི་བོད་མ་ཡིན་པའི་དེ་མིན་གྱི་རྒྱ་ནག་སྐམ་སའི་གི

ངས་ཁོང་ནི་ཞལ་ནང་བཞིན་ཆུ་མཛོད་གི་ལས་གཞི་དང་ཡང་ན་གཏེར་ཁ་གི་ལས་འདི་འདྲ་གི་ལས་གཞི་ཡོད་ན་ཨ་ནི་རྒྱ་ནག་ནང་ལོགས་མི་ལ་བཙན་བཙན་དབང་གིས་སྤོར་གི་དགོས་རེད་ད་དཔེར་ན་ངོ་མ་སན་ཤ་ཆུ་མཛོད་ཟེར་ཡ་ཆུ་མཛོད་ཆེན་པོ་ཞིག་ཡོད་ད་དེ་ནི་ད་མི་སྟོང་ཕྲག་མང་པོ་དེ་འདྲ་སྤོར་དགོས་བཙན་དབང་གི་བྱས་ནས་ས་ཆ་དེ་ནས་སྤོས་ནས་དེ་འདྲ་བྱེད་དགོས་རེད་བསྡད་གི་ཡོད་རེད་ད་ཡིན་ན་ར་བོད་མི་དང། རྒྱ་ནག་ནང་ལོགས་ནས་ཡང་དེ་འདི་འདྲ་གི་ཡོད་མ་རེད་མི། ག་རེ་ཡ་དེ་དཔེར་ན་རྒྱ་ནག་གི་མི་མང་དེ་ཚོ་ས་གནས་དེ་ནས་ཁོ་ན་རྒྱ་ནག་གི་རིག་གཞུང་དང་རྒྱ་ནག་གི་མི་རིགས་ཁོང་གི་འཚོ་བ་བྱེད་སྟངས་ཁོ་རང་ཞིང་པ་རང་རེད། དེ་ནས་ཁོ་ལ་ཁོ་རང་ཚོ་ས་ཆ་གཞན་དག་ཅིག་ནས་ཞིང་ཁ་སྤྲད་ནས་ཨ་ནི་ག་རེ་ཟེར་དགོས་རེད་འཚོ་བ་སྐྱེལ་གི་བཅུག་ན། ཁོ་རང་ཚོ་དང་བོད་པ་གཉིས་འདྲ་ཡ་ཡོད་པ་མ་རེད་ཨ་ནི་ཁོ་རང་ཚོ་ཞིང་པ་གི་རིག་གཞུང་དང་ཞིང་ལས་ཀྱི་མི་རིགས་ཅིག་ཡིན་དུས་གང་ལ་ཁོ་ཚོ་ཞིང་ཁ་ལས་ཡ་དང་དེ་འཁྱེར་པོ་རེད་གཉིས་ནས་ཁོ་རང་ཚོ་བལྟས་པའི་གྲོང་ཁྱེར་འདྲ་བོ་ཅིག་ཡང་ན་གྲོང་པ་འདྲ་བོ་ཅིག་བཞག་ན་ཁོ་རང་ཚོའི་ཚོང་ལས་བྱེད་ཡ་དང་ཁོ་རང་ཚོ་སྐད་དང་ཡི་གེ་དང་རིག་གཞུང་ལ་དཀའ་ངལ་ཆེ་ཡོད་པ་མ་རེད་ཁོ་རང་ཚོ་འཚོ་བ་གནས་ཐུབ་ཡ་གི། འཚོ་བ་མུ་མཐུད་དེ་གནས་ཐུབ་ཡ་གི། ཆ་རྐྱེན་འདི་འཛོམས་གི་ཡོད་རེད། བོད་པ་ལྟ་བུར་མཚོན་ན། སྤྱིར་བོད་ཀྱི་ཁོར་ཡུག། མ་གཞི་བོད་ཀྱི་ས་མཐོན་པོ། གནམ་གཤིས་གྲང་མོ། དེ་ནས་གཉིས་གང་ལ། ས་ཆ་མང་པོ་ཞིག་ལ་ཞིང་ལས་ཁོ་རང་ཡོང་ཡ་ཁོ་རང་ཡོད་མ་རེད་གནམ་གཤིས་རང་གི་རང་བྱུང་ཁམས་ཀྱི་ཁོ་རང་དེ་སྐྲུན་ཐུབ་ཀྱི་ཡོད་མ་རེད། དེ་འདྲ་གང་ལ། སྟབས

ག་བ་ལི་ས་ལུ་བཏང་ཡོད་ན། ཞེ་པོ་གནོད་པ་ཆེན་པོ་ཡོད་ཡ་དེ་ད་གསལ་པོ་རེད་ལོ། རྒྱ་ནག་ནང་ལ་ཅིག་ག་རྒྱ་མི་མང་པོ་འདི་ཅིག་གང་ལྟར་རྒྱ་མི་འབོར་ཆེན་པོ་འདི་འདྲ་ས་གནས་གཅིག་ནས་ས་གནས་གཞན་པ་ལ་གནས་སྤོས་བྱས་རེད་ཟེར་གི་གནས་ཚུལ་འདི་འདྲ་ད་ང་ཚོ་ལ་དེ་ཙམ་ཅིག་དོ་སྣང་བྱུང་མ་སོང་སྤྱིར་བཏང་གི་ད་སངས་རྒྱས་ལགས་གསུངས་པ་རེད་འཛུགས་སྐྲུན་ཡར་རྒྱས་དང་ཨ་ནི་ཆུ་མཛོད་དང་འདི་འདྲའི་གི་ལས་གཞིའི་ཐོག་ནས་གནས་སྤོས་བྱས་དེ་འདྲའི་དེ་སྔ་ཡིན་ན་འབྲི་ཆུ་འགག་གསུམ་ཁུལ་ནས་རྒྱ་མི་མང་པོ་ཅིག་གནས་སྤོས་བྱས་པའི་གནས་ཚུལ་ཅིག་བྱུང་ཡོད་རེད་དེ་མ་གཏོགས་པའི་ད་དེ་བར་དུས་སུ་གང་ལྟར་རྒྱ་མི་འབོར་ཆེན་པོ་དེ་འདྲའི་བོད་ས་ཁུལ་ནང་ལོགས་ལ་བྱུང་བཞིན་པའི་གི་གང་ལྟར་ལས་གཞི་དེ་འདྲའི་ཅིག་རྒྱ་ནག་ནང་ལོགས་ལ་སྤེལ་གི་ཡོད་པའི་བཟོ་ཅིག་མི་འདུག་ད་དེ་ནས་སངས་རྒྱས་སྐྱབས་ལགས་ད་ཉེ་ཆར་ད་རྣམ་པ་ཚོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་གནས་ཚུལ་སྤེལ་ཅིག་དེ་མཚོ་སྔོན་ཁུལ་ནས་གང་ལྟར་བོད་མི་ཅིག་འབུམ་གཉིས་ཙམ་ཅིག་ད་འབུམ་གཉིས་ཟེར་དུས་ཙམ་པ་གྲངས་ཀའི་ཆ་ནས་ཞེ་པོ་ཅིག་མང་པོ་ཆགས་བསྡད་ཀྱི་ཡོད་རེད་ལོ་བཞི་གི་ནང་ཚུད་ལ་འབུམ་གཉིས་ཙམ་ཅིག་གནས་སྤོས་བྱས་རེད་ཟེར་གྱི་ཡོད་རེད་ད་གནས་སྤོས་བྱེད་མཁན་གྱི་བོད་མི་མང་ཆེ་བ་དེ་བོད་མི་ཞིང་འབྲོག་མང་ཚོགས་ཆགས་བསྡད་ཀྱི་ཡོད་ས་རེད་ད་དེ་ཚོའི་ཐོག་ནས། གཅིག། ད་ལྟ་རྒྱ་ནག་གཞུང་གིས་འགྲེལ་བཤད་བརྒྱབ་པའི་དེ་དབུལ་ཕོངས་ནས་ཐར་ཐབས་དང་ཨ་ནི་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་གནས་སྤོས་བྱེད་ཀྱི་ཡོད་ཟེར་གྱི་ཡོད་རེད་གང་ལྟར་དོན་དངོས་པོའི་ཐོག་ལ་ལས་གཞི་འདི་ཚོ་སྤེལ་བའི་བརྒྱུད་ནས་བོད་མི་ཚོ་དབུལ་ཕོངས་ནས་ཐར་ཐུབ་ཀྱི་ཡོད་རེད་ཡོད་མ་རེད་བོད་མི་ཚོ་ལ་ཕན་ཐོགས་དགེ་མཚན་ག་ཚོད་ཅིག་འཚོ་བའི་གང་ལྟར་འཚོ་བའི་གནས་སྟངས་ཐོག་ལ་ཕན་ཐོགས་དགེ་མཚན་ག་ཚོད་ཅིག་ཡོང་གི་ཡོད་རེད་ཨ་ནི་སྐྱེ་ཁམས་སྲུང་སྐྱོབ་ཐུབ་ཡས་ལ་འདི་གི་ཕན་ཐོགས་ཡོང་གི་ཡོད་རེད་ཡོང་གི་ཡོད་མ་རེད་ལས་གཞི་འདི་གི་ཐོག་ནས། དེ་དེ་དེ་དེ་རེད། སྤྱིར་བཏང་དེ་ང་ཚོས་ད་རྒྱ་ནག་གཞུང་གི་གནས་སྤོ་བྱེད་ཡ་དང་ཨ་ནི་ང་ཚོ་འཛམ་བུ་གླིང་གི་ཕྱིའི་གི་རྒྱལ་ཁབ་ཁ་ཤས་འཛམ་བུ་གླིང་གི་ཐོག་ནས་ཨ་ནི་ཅིག་མི་དམངས་གི་འཚོ་བ་ཡར་རྒྱས་བཏང་ཡ་ལ་ད་ལོ་རྒྱུས་རྒྱལ་ཁབ་མང་པོ་གི་ལོ་རྒྱུས་མང་པོ་ལོ་རྒྱུས་ལྟ་ཡང་རེད་གི་ལ་ཁོ་མི་དམངས་ཡར་རྒྱས་འཚོ་བ་ཡར་རྒྱས་བཏང་ཡ་གི་སྲོལ་རྒྱུན་དེ་དེ་ཡོད་ཡ་རེད་ཨ་ནི་ཡར་རྒྱས་བཏང་ནས་ཉམས་མྱོང་ཡོད་ཡ་རེད་ཡར་རྒྱས་བཏང་ནས་ཡར་རྒྱས་བྱུང་ཡོད་ཡ་རེད་དེ་འདྲ་གི་རྒྱལ་ཁབ་གཞན་དག་ལ་དཔེ་ལྟ་ས་མང་པོ་ཡོད་ཡ་རེད་ད་དེའི་སྟེང་བསྡད་ཡོང་ན་དེ་དང། ད་ག་ནང་བཞིན་གྱི་རྒྱལ་སྤྱི་གི་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱི་གི་མི་གི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་གྱི་ཁོ་རང་ཚོ་ལ་ཡང། མི་གི་འཚོ་བ་ཡར་རྒྱས་གཏང་ཡག་དང་འཛུགས་སྐྲུན་གྱི་སྐོར་ལ། ཁོ་རང་ཚོ་ཚད་གཞི་དང་ཁོ་རང་ཚོ་དེ་ཆ་རྐྱེན་མང་པོ་ཅིག་ཚང་དགོས། ཆ་རྐྱེན་མང་པོ་ཅིག་ཡོད་རེད། ད་དེ་ཚོ་བལྟ་ཡོང་དུས་སྒང་ལ་ད་རྒྱ་ནག་གཞུང་གི་གནས་སྤོ་བྱེད་ཡག་དེ་ཚོ། རྒྱ་ནག་གཞུང་གི་བཤད་ཡག་རྒྱུ་མཚན་མང་པོ་ཅིག་ཡོད་དུས་དེའི་སྒང་ལ།

གནས་སྤོ་བྱེད་དུས་སྒང་ལ་གནས་སྤོ་བྱེད་ས་གི་ས་འབབ་ས་ཅིག་ཡོད་རེད། དེའི་གི་འཛུགས་སྐྲུན་དང་དེའི་གི་ཡར་རྒྱས་དང་དེའི་གི་མ་འོངས་བ་གི་འཆར་གཞི་དེ་ཡིན་གཅིག་མིན་གཉིས་གནས་སྤོ་བྱེད་མཁན་གི་མི་མང་དེ་ཚོ་ནང་ལོགས་ལ་ཞུགས་ནས་ཁོ་རང་ཚོ་མཉམ་དུ་གྲོས་མོལ་བྱས་ནས་ཁོ་རང་ཚོ་མཉམ་དུ་འཆར་གཞི་བཟོས་ནས་ཨ་ནི་ཕར་གནས་སྤོ་བཏང་ཡ་གནས་སྤོ་བྱེད་ཡ་ཡིན་ན། སྐབས་དན་དན་གུ་རོང་ཚུགས་ད་ནི་པོ་ཇི་ནི་ངོ་ནི་གུ་རོང་ཚུགས་གི་ཉམས་བཞེས་ཇི་ནི་ཁུ་ནི་པོ་ཇི་ཁན་གི་མི་མང་གུ་རོང་ཚུགས་གི་ཉམས་བཞེས་ཇི་ནི་ཕ་ས་ཆ་འདི་ནི་ས་ཆ་འདི་ལ་པོ་ཡིན་ན་ང་ཚོ་གིན་ཕན་ག་རིག་འདུག་ང་ཚོ་མ་འོང་བ་ཐུ་བ་ག་འདྲ་ཆུ་རུག་རུག་ཨེ་ས་ཆ་ཁ་ཅིག་ངོ་ནི་ཅིག་རང་སོང་ཁོ་ཡིག་འདི་འདྲ་ཅིག་ག་རིག་སིག་གུ་ནི་རེད་བྱ་ཆེན་འཛོམས་པོ་མི་ཐུ་འདི་འདྲ་ཡོ་ཡོ་པར་བ་ཡོ་ཚུགས་པོར་བ། ད་དེ་ཚོ་ཕར་ཚུར་ཉམས་ཞིབ་བྱས་ནས་དངོས་གནས་ཕར་ཕྱོགས་ཀྱི་ས་ཆ་འབབ་ས་དེ་དེ་ནས། ཏན་ཏན་ང་ཚོ་མ་འོངས་པ་ན་ཡར་རྒྱས་འགྲོ་གི་རེད་ང་ཚོ་འཚོ་བ་འགྱུར་བ་འགྲོ་གི་རེད་མ་རེད་ཅེས་ཉམས་ཞིབ་བྱེད་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད། ད་རྒྱལ་སྤྱིའི་ཏང་དང། སྤྱིར་བཏང་འཛམ་གླིང་གི་འཛུགས་སྐྲུན་དང་མི་དམངས་ཀྱི་འཚོ་བ་ཡར་རྒྱས་གཏང་ཡག་གི་གདམ་ག་དང་པོ་དེ་གནས་སྤོ་བྱེད་ཡ་དེ་མ་རེད། མི་དམངས་དེ་ཚོ་སོ་སོའི་ས་ཐོག་ག་པར་བསྡད་ཡོད་ན་དེ་ནས་ཡར་རྒྱས་གཏང་ཡ་དེ་རེད། རེད་བ། ད་རྒྱ་ནག་གཞུང་གིས་ཏན་ཏན་དེ་དངོས་གནས་ཀྱི་མི་མང་དེ་ཚོ་ཡར་རྒྱས་གཏང་གི་ཡོད་ན་ད་ང་ཚོ་འཚོ་བ་ཆི་ཆི་དེ་ག་རེ་ལབ་དགོས་རེད། ག་རེ་བྱས་ནས་ཁོ་རང་ཚོ་དེ་ས་ས་ཐོག་དེ་ནས་ཡར་རྒྱས་གཏོང་གི་ཡོད་བ་མ་རེད། ཆ་རྐྱེན་ག་རེ་བསྐྲུན་དགོས་ན་བསྐྲུན་གི་ཡོད་མ་རེད། ས་ཐོག་དེ་ནས་མི་མང་དེ་ཚོ་བོད་རིགས་ཞིང་འབྲོག་མི་མང་དེ་ཚོ་ལོ་ངོ་སྟོང་ཕྲག་མང་པོ་ལ་ཨ་ནི་འཚོ་བ་སྐྱེལ་ནས་ཁ་ཆེ། འཚོ་བ་སྐྱེལ་རྒྱལ་ཁབ་ནས་ཨ་ནི་མི་ཚེ་སྐྱེལ་ཡོང་བ་རེད།

ཁོ་ཚོའི་སློབ་གྲྭའི་ནང་ལོགས་ནས་ཨ་ནི་ཆ་རྐྱེན་དེ་ནི་ཁོ་རང་ཚོའི་སློབ་གྲྭའི་དགེ་རྒན་དང་སློབ་གྲྭ་བའི་ཆ་རྐྱེན་དེ་ག་རེ་བྱེད་བཞིན་འདུག་ཡོད་མ་རེད་ཟེར། ད་དེ་དོན་དག་ག་རེ་རེད་ཟེར་ན་ད་ང་ཚོ་གང་གནད་དོན་དག་ས་དེ་དེ་ཕུལ་བར་བ། ཤིན་ཅང་ཁུལ་གྱི་ཁུལ་ལ་རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེ་ས་ཡ་གཅིག་གཉིས་ཙམ་ཞིག་དོ་དམ་བྱེད་ཀྱི་ཡོད་པ་གི་གང་ལྟར་གནས་ཚུལ་ཅིག་ད་འདས་པའི་གང་ལྟར་ལོ་གཅིག་གཉིས་ནང་ལོགས་ལ་གནས་ཚུལ་ཨ། གང་ལྟར་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་མང་པོ་ཅིག་ནང་ལོགས་ལ་ཐོན་བསྡད་ཀྱི་གནས་ཚུལ་ཅིག་ཆགས་སོང། ཨ་ནི་རྒྱལ་སྤྱིའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་རྒྱ་ནག་གཞུང་ལ་གནས་ཚུལ་འདིའི་ཐད་ལ་བློ་འཚབ་ཡོད་པའི། བསམ་ཚུལ་དེ་འདྲའི་མང་པོ་ཅིག་གསུངས་བསྡད་ཡོད་རེད་ཡིན་པ་ཡིན་ནའི། འབྲོག་པ་གནས་སྤོས་བྱེད་ཀྱི་འདུག་ཟེར་དེ་ང་རང་ཚོ་བོད་མི་ཚོ་དང་ཨ་ནི་གནད་དོན་དཔྱད་ཞིབ་པ་དང། བོད་དོན་དོན་གཉེར་བ་ཚོ་གིས

ད་ཅིག་རྒྱ་ནག་གཞུང་གི་ནས་ཞུ་འཆར་གཞི་ཆེན་པོ་ཞིག་འགྲོ་གི་ཡོད་རེད་དེ་འདྲའི་སྐོར་ལ་ད་འབྲོག་པ་གནས་སྤོས་བྱེད་ཡ་དེ་དཔེ་དེ་རྒྱ་ནག་རྒྱལ་ཡོངས་ཀྱི་འཆར་གཞི་ཅིག་ཡོད་རེད་ད་སོག་པོ་དང་ད་ས་ཆ་གཞན་དག་མི་རིགས་གཞན་དག་གི་འབྲོག་པ་དེ་གནས་སྤོས་བྱེད་ཡ་དེ་འདྲ་གི་འཆར་གཞི་ཆེན་པོ་ཞིག་འཛིན་ཡོང་དེ་གི་ལ་ད་དེ་ཚོ་ཚང་མ་གི་རྒྱ་ནག་གཞུང་གི་ཁ་གཡར་ས་དེ་རྒྱུ་རྐྱེན་གཙོ་བོ་དེ་ད་ལྟ་འཛམ་བུ་གླིང་ལ་དཀའ་ངལ་ཅིག་འཕྲད་བསྡད་ཡོད་དེ་ཁོར་ཡུག་གི་དཀའ་ངལ་འཕྲད་ཀྱི་ཡོད་རེད་བ། ཁོར་ཡུག་ལ་དཀའ་ངལ་འཕྲད་ནས་ཨ་ནེ་གནམ་གཤིས་འགྱུར་ལྡོག་འགྲོ་གི་ཡོད་དེའི་དཀའ་ངལ་འཕྲད་ཀྱི་ཡོད་རེད་བ།

ཚོ་གིས་ས་གནས་ས་ཐོག་གི་གནས་སྟངས་འདི་ཚོ་ཞིབ་ཚགས་པོ་བྱས་ནས་མཁྱེན་རྟོགས་ཡོང་གི་མེད་པ་གི་གནས་སྟངས་གཅིག་རེད་གསུང་གི་ཡོད་རེད་བ། རེད་ལ་དེ་རེད། ཉམས་ཞིབ་བྱེད་མ་ཐུབ་ཡ་དེ་རྒྱ་ནག་གཞུང་གི་དམ་དྲག་འོག་ནས་བྱེད་མ་ཐུབ་ཡ་དེ་ཅིག་ཡོད་རེད་ང་ཚོ་གི་ད་ནན་ཐེ་ཤོ་ར་འཇུག་རྒྱུ་སྐོར་ཅིག་ཡོད་རེད། མི་དེ་ཁ་ཤས་ཀྱིས་ང་ཚོ་ཉམས་ཞིབ་བྱེད་ཡ་གི་ཐབས་ཤེས་འདི་ཡིན་ན། རྒྱ་ནག་གཞུང་གིས་ཁོ་རང་ཚོ་གི་གྲུབ་འབྲས་དང་ཁོ་རང་ཚོ་གི་གསར་འགྱུར་མང་པོ་ནང་ལོགས་ལ། ས་ཟུར་ནས་མང་པོ་ཅིག་ཐོན་ཡོང་གི་ཡོད་རེད། རེད་རེད། དེ་ནས་ད། ཚ་དྲག

སེམས་ནི། ད་ཆ་མང་པོ་ཅིག་ཤེས་ཡ་གི་དེ་འདྲ་གི་མི་ཚད་ཅིག་འདུག། ཁོར་ཡུག་སྲུང་སྐྱོབ་ཀྱི་ཐད་ལ་ཡིན་པ་ཡིན་ན། བཙན་བྱོལ་ནང་གི་གང་དག་ཁོར་ཡུག་ཐད་ལ་ཉམས་ཞིབ་བྱེད་མཁན་དེ་ག་ནང་བཞིན་རྒྱལ་སྤྱིའི་ཁོར་ཡུག་ཐད་ལ་ཉམས་ཞིབ་བྱེད་མཁན་དང་རྒྱ་ནག་ནང་གི་ཡང་ཁོར་ཡུག་ཐད་ལ་ཉམས་ཞིབ་བྱེད་མཁན་མང་པོ་ཅིག་གིས། འབྲོག་པ་ཚོ་གནས་སྤོས་བྱེད་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ལ་ཕན་ཐོགས་ཡོང་གི་མེད་པའི་སྐོར་ལ། ད་འདས་པའི་ལོ་ཁ་ཤས་ཀྱི་རིང་ལ་ཉམས་ཞིབ་ཀྱི་སྙན་ཐོ་འདྲ་པོ་དེ་དང་བསམ་ཚུལ་གསུང་མཁན་དེ་འདྲ་གང་འཚམ་མང་པོ་བྱུང་སོང་བསམ་གྱི་འདུག་ད་སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་བྱེད་ཡ་གི་ཉམས་མྱོང་ཆེ་ཤོས་དེ་གང་དག་ཡག་ཤོས་ཧ་གོ་མཁན་དེ་ས་གནས་འདི་རང་ལ་གནས་སྡོད་བྱེད་མཁན་ལོ་ངོ་མང་པོ་ནས་གནས་སྡོད་བྱེད་མཁན་གྱི་འབྲོག་པ་ཚོ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་འབྲོག་པ་ཚོ་གནས་སྤོས་བྱས་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ལ་ཕན་ཐོགས་ཡོང་གི་མ་རེད་གསུང་མཁན་དེ་འདྲ་ཡང་ཡོང་གི་འདུག་ཨ། དེ་དེ་མ་ཚད་ད་བོད་ནང་ལོགས་ནས་དཔེ་དེ་རྔ་བ་ཁུལ་དེ་ལ་ལ། གཞུང་འབྲེལ་མ་ཡིན་པའི་བོད་པ་གི་ཁོར་ཡུག་སྲུང་སྐྱོབ་དེ་འདྲ་ཚོགས་པ་ཅིག་ཡོད་རེད་ཁོ་རང་ཚོ་གི་ད་དཔེ་དེ་དངོས་སུ་ལག་བསྟར་བྱས་ནས་འབྲོག་པ་གི་ཁོར་ཡུག་སྲུང་སྐྱོབ་གི་དཔེ་མཚོན་ཞེ་པོ་ཡག་པོ་ཆགས་ཡོད་རེད། འབྲོག་པ་གི་ཉམས་མྱོང་དེ་བེད་སྤྱོད་བྱས་ནས་ངོ་མ་དཔེ་དེ་ད་འབྲོག་པ་གི་ས་ཆ་དེ་ཚོ་བྱེ་མ་རང་ཆགས་ཚར་རྒྱུ་དེ་ཚོ་ལ་རྩྭ་འདེབས་ཡག་དང་ཤིང་སྡོང་འཛུགས་ཡག་ལ་སོགས་པ་གི་དེའི་ཁོར་ཡུག་སྲུང་སྐྱོབ་གི་སྐོར་ལ་གྲུབ་འབྲས་ཞེ་པོ་ཐོན་ཡོད་རེད། ད་ཁོ་རང་ཚོ་གི་ཉམས་མྱོང་ཅིག་བཤད་དགོས་ཁོ་རང་ཚོ་གི་བཤད་དགོས། ལོ་འབོད་ཚིག་ཅིག་ཡོད་རེད་དེ། ཁོར་ཡུག་སྲུང་སྐྱོབ་ག་བ་ཡོད་ན་ག་བ་བྱེད་དགོས་ན་དེ་ན་འབྲོག་པ་ཡོད་ཡ་ཟེར་ཡ་དེ་འདྲ་གི་འབོད་ཚིག་ཅིག་བསྒྲགས་ནས་ཨ་ནེ་ཁོ་ཚོས་ལས་འགུལ་སྤེལ་བསྡད་ཡོད་རེད། ད་དེ་མ་ཚད་རྒྱ་ནག་གཞུང་གི་ཅིག་ཁོར་ཡུག་སྒང་ལ་ཅིག་རྒྱ་ནག་རྒྱལ་རྒྱ་ནག་ནང་ལོགས་ནས་ཅིག་ཁོར་ཡུག་སྒང་ལ་ཉམས་ཞིབ་བྱེད་མཁན་དེ་ཚོས་ཅིག་སྐད་གྲགས་ཅན་དེ་ཚོའི་གི་རེད། ད་ཅིག་རྒྱལ་སྤྱིའི་གི

ཁྲིམས་ཀྱི་སྲུང་སྐྱོབ་མེད་སོང་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཡ་ཐིག་སྤེལ་དུ་ཡོང་བ་མ་རེད། ཡོང་ཐུབ་ཀྱི་མ་རེད། རྒྱུ་མཚན་ག་རེ་རེད་ན་ས་གནས་རྒྱ་ནག་གི་ས་གནས་དཔོན་རིགས་དང། ཚོང་ལས་གཉེར་མཁན་ཚོས་ལྐོག་ཟ་དང་ལྐོག་ཟ་རུལ་སུངས་དང་ཟུང་འབྲེལ་བྱས་ནས་ཨ་ནེ་འཛུགས་སྐྲུན་དང་གཏེར་ཁ་སྔོག་ལེན་དེ་འདྲ་ཡོད་དུས་སྒང་ལ་ཁོར་ཡུག་སྲུང་སྐྱོབ་དེ་བཞག་ནས་ཨ་ནེ་ཁེ་ཕན་དེ་རང་ལ་སྒྲུབ་པར་འགྲོ་གི་ཡོད་རེད་བྱས་ཙང་ད་ཁྲིམས་མེད་དུས་སྒང་ལ་ཁོར་ཡུག་སྲུང་སྐྱོབ་དེ་ཡང་ཡག་པོ་རང་ཡོད་བ་མ་རེད་ལགས། ལ། གཟའ་འཁོར་དེའི་ལས་རིམ་ལ། བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ད་ད་ལྟ་ཕན་རྒྱ་ནག་གཞུང་གིས་ལོ་མང་པོ་གཅིག་རིང་ལ། བོད་མི་ཞིང་འབྲོག་མི་མང་བརྒྱ་ཕྲག་མང་པོ་ལོ་ངོ་སྟོང་ཕྲག་མང་པོ་གནས་སྡོད་བྱེད་སའི་སོ་སོའི་གི། ས་གནས་ནས་ས་གནས་གཞན་པ་ལ་གནས་སྤོ་བྱེད་ཡ་གི་ལས་གཞི་གཞི་རྒྱ་ཆེན་པོ་གཅིག་ལག་བསྟར་བྱེད་ཀྱི་ཡོད་རེད་ལས་གཞི་འདི་གི་ཤུགས་རྐྱེན་དང་དཀའ་ངལ།